དབུ་མ་རིན་ཆེན་ཕྲེང་བ་ད། ཕལ་ཆེར་ལེའུ་བཞི་པའི་ཚོད་ཀྱི་རེད། མཇུག་མཇུག་དེ་ལ་ཡང། ཚིགས་སུ་བཅད་པ་ཉི་ཤུ་ཙམ་ཅིག་རེད། འོ་ད་དེའི་ནང་ལ་ཡང། ཨེ་ནི། བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་སྒྲུབ་པའི་བསམ་པ་ཡིས་རྟག་ཏུ་གཅེས་པར་འཛིན་པར་ཤོག། མ་རེད་ངས་འཁྲུག་འཁྲུག་བྱས་ཏེ་ཡང་འདི། ག་རེ་ཟེར། ས་དང་ཆུ་དང་མེ་དང་རླུང་སྨན་དང་དགོན་པའི་ཤིང་བཞིན་དུ་རྟག་ཏུ་སེམས་ཅན་ཐམས་ཅད་ཀྱིས་རང་དགར་དགག་མེད་སྤྱད་བྱར་ཤོག། སེམས་ཅན་རྣམས་ལ་སྲོག་བཞིན་ཕངས་བདག་ལས་དེ་དག་ཆེས་ཕངས་ཤོག་བདག་ལ་དེ་དག་སྡིག་སྨིན་ཅིང་བདག་དགེ་མ་ལུས་དེར་སྨིན་ཤོག། ཇི་སྲིད་སེམས་ཅན་འགའ་ཞིག་ཀྱང་གང་དུ་མ་གྲོལ་དེ་སྲིད་དུ་དེ་ཕྱིར་བླ་ན་མེད་པ་ཡི་བྱང་ཆུབ་ཐོབ་ཀྱང་གནས་གྱུར་ཅིག་ཟེར། ཧོ། དབུ་མ་རིན་ཆེན་ཕྲེང་བའི་ད་ཚིག་འདི། ཞེ་པོ་ཤུགས་ཆེན་པོ་འདུག་ག། བདག་ལ་དེ་དག་སྡིག་སྨིན་ཅིང་བདག་དགེ་མ་ལུས་དེར་སྨིན་ཤོག། ཇི་སྲིད་སེམས་ཅན་འགའ་ཞིག་ཀྱང་གང་དུ་མ་གྲོལ་དེ་སྲིད་དུ། དེ་ཕྱིར་བླ་ན་མེད་པ་ཡི་བྱང་ཆུབ་ཐོབ་ཀྱང་གནས་གྱུར་ཅིག་ཟེར་ནས་དབུ་མ་རིན་ཆེན་ཕྲེང་བ་དང་མགོན་པོ་ཀླུ་སྒྲུབ་ཀྱི། རིགས་ཚོགས་དྲུག་ནང་གི། དབུ་མ་རིན་ཆེན་ཕྲེང་བ་ཟེར་ནས་མི་འདུག་ཐ་སྙད་གྲུབ་པ་ཟེར་ནས་མི་འདུག་བ་ད་དེའི་ཚིག་དེ། རྩ་བ་རེད་ཤག་ད་བོད་ཀྱི་ཨེ་ནི། ཇོ་བོ་རྗེ་བོད་ལ་ཡར་ཕེབས།

རྟག་ཏུ་འགོག་པར་གཏོགས་པའི་བསམ་ལྡན་ཡིན་མོད་ཀྱི་འགྲོ་བ་མགོན་མེད་པ་ལ་སྙིང་རྗེའང་སྐྱེད་པར་བྱེད། དེ་གོང་བདེ་གཤེགས་གསུང་སྐྱེས་སངས་རྒྱས་འབྲིང་བཅས་ནི་མ་ལུས་པ་རྣམས་བློ་ཡིས་ཕམ་པར་བྱེད་པའང་ཡིན། ཨེ་དེའི་མཇུག་དེར་ཀུན་རྫོབ་དེ་ཉིད་གཤོག་ཡངས་དཀར་པོ་རྒྱས་གྱུར་པ་ངང་པའི་རྒྱལ་པོ་དེ་ནི་སྐྱེ་བོའི་ངང་པ་ཡིས་མདུན་དུ་བདར་ནས་དགེ་བའི་རླུང་གི་ཤུགས་སྟོབས་ཀྱིས་རྒྱལ་བའི་ཡོན་ཏན་རྒྱ་མཚོའི་ཕ་རོལ་མཆོག་ཏུ་འགྲོ། དངོས་གནས་དེ་འདྲའི་བསམ་བློ་ཞིག་བཏང་ཡོང་དུས་ཙ་ནི་སེམས་ལ་ཡང་སྤོབས་པ། ཞུ་བྱེད་ལས་མི་འདུག་བ། བྱས་ཙང་ཀ། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་པོ་དེ་དང་འབྲེལ་ནས་ཡོང་དུས་སེམས་ལ་ཡང་སྤོབས་པ་ཡོད་བསྡད་པ། སེམས་ལ་སྤྲོ་སྣང་ཡོད་བསྡད་པ། སྣོད་བཅུད་ཨེ་ནི། ཅེས་གསང་སྔགས་ཀྱི་གཞུང་ནས་སྣོད་བཅུད་དག་པ་རབ་འབྱམས་ཟེར་བ་ཡོད་རེད་དེ་ད་ག་ད་དེ་ངས་ལ་ཐུབ་ནའང་མ་ཐུབ་ནའང། བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་སྒང་ནས་འདུག་བྱེད་དུས།